ད་ལྟའི་ལམ་སང་རང་དང། ལེབ་ཀི་མར་བ། ལེབ་ཀི་དང་མར་དེ་ནས་མཇུག་མ་དང་གོང་བར་རྒྱབ་ཡོང་དུས་གཙང་བོ་དེ་འདྲ་ཞིག་གང་ནས་འཐོག་ཟེར། བ་འདུག་ཟེར་ད་འདི་ལས་ཆེ་བ་དགུ་དྲུག་ཟེར་དེ་འདྲ་སོང་བ་རེད་ད། གང་འདྲ་བོ་འཐོག་ཟེར་ཐིག། ཐག་ཨིན་དུས་ཟེར་དེའི་ཤུགས་དེ་ལམ་སང་ཐག་ཐག་རེད། གང་བྱས་ཤི་རྒྱུ་ནི་ཐག་ཆོད་ཚར་ཤག་ནམ་ཤི་ག་དུས་ཤི་ན་ཤི་རྒྱུ་ནི་ཐག་ཆོད་ཤག་ཤི་རྒྱུ་ཐག་ཆོད་པ་ཙམ་མ་གཏོགས་ག་དུས་ཤི་མི་ཤི་ལ་ཡང། ངེས་པ་རྩ་ནས་མི་འདུག་ད་གི་བསམ་པར་ད་ཤི་བའི་ཉིན་ག་དེ་ནི་ཆོད་མ་འདུག་ག་གང་ཡང་བས་མི་འདུག་ཟེར་འཐོག་ཟེར་ནས་བསམ་བློ་ཞིག་བཏང་རོགས། དེ་འདི་དེ། ཤི་རྒྱུ་ཐག་ཆོད་ཤག་ཡང་སྐྱོ་ཐིག་ག་འདུག་ལ། ད་ཤི་རྒྱུ་ཐག་ཆོད་ཤི་ཐག་ཆོད་མ་གཏོགས། མ་བསད་པ་ཞིག་ནི་བས། ག་དུས་ཤི་མི་ཤི་ངེས་པ་རྩ་ནས་ཡོད་མ་རེད་གང་ལྟར་སོ་སོ། ཉི་མ་གཅིག་ད་ཤི་རན་སོང་ད་འགྲོ་རན་སོང་ཟེར་བའི་དུས་ཚོད་ཅིག་དེ་ཉིན་ཀ་སླེབས་ཚར་རེད་དེ་ཉིན་ཀ་དེ་ད་འོ་སོ་སོ། སྐྱེ་བ་ཕྱི་མ་ལ་ཕར་འགྲོ་རྒྱུ་ཐག་ཆོད་པ་རེད། ད་ཤི་ན་སྐྱེ་བ་ཕྱི་མ་ལ་ཕར་འགྲོ་ན། སོ་སོའི་ལུས་པོ་དེ་ད་མིང་གྲགས་ཙམ་ཞིག་མེད་པ་ཆགས་ཀྱི་རེད་དེ་སོ་སོ། ང་རང་ཚོ་སེམས་དེ་གང་བྱས་བས་སྐྱེ་བ་ཅིག་ལེན་གར་མ་ཕྱིན་པ་ལ་ཐབས་ཤེས་རྩ་ནས་ཡོད་མ་རེད་བསྡད་ཐབས་ཡོད་མ་རེད་ད་སྐྱེ་ས་དེ་ད་ག་རེ་བདེ་འགྲོ་དང་ངན་འགྲོ་གཉིས་སུ་འགྲོ་ས་ཡོད་མ་རེད། བདེ་འགྲོ་དང་ངན་འགྲོ་གཉིས་ལ་ག་བར་འགྲོ་ན་ཡང་ང་རང་ལ་སོ་སོ་ལ་ནི་དབང་ཆ་ཅིག་ཡོད་མ་རེད། ལས་གཉིས་མི་རང་གིས་སུ་ང་རང་ཚོའི་ངའི་རྒྱུད་ང་རང་ལ་ཡོད་མཁན་ལས་དཀར་ནག་གཉིས་པོ་དེའི་རྗེས་སུ་འབྲངས་ནས་འགྲོ་རྒྱུ་རེད་མ་གཏོགས་ང་རང་ལ་ནི་དབང་ཆ་རྩ་བ་ཉིད་ནས་ཡོད་མ་རེད་བསམ་གྱི་བསམ་མ་ཐག་ད་ལས་དཀར་ནག་གཉིས་འགྲོ་ཡ་ག་བདེ་འགྲོ་ལ་སྐྱེ་ག་བྱས་ན་བདེ་འགྲོ་ལ་སྐྱེ་བ་བྱས་པ་ལ་ཨོ་དགེ་བའི་ལས་ཅིག་མེད་ན་ནི་འགྲོ་ས་ཡོད་མ་རེད། མི་དགེ་བའི་ལས་བསགས་ཕྱིན་ན་འགྲོ་ས་ནི་ད་ངན་འགྲོ་མ་གཏོགས་འགྲོ་ས་ཡོད་བ་མ་རེད་དེ་ཡིན་དུས་ད་ལྟ་ངའི་རྒྱུད་ལ་བསམ་བློ་བཏང་ང་རང་ང་རང་ལ་རྩིས་རྒྱབ་བྱས་སོང་ད་ངའི་རྒྱུད་ལ་དགེ་བའི་བསམ་པ་ག་ཚོད་འདུག་སོ་སོ་རྩིས་རྒྱབ་ན་ཨ་ལེ། ཚེ་འདི་གཅིག་པོ་ལ་བསམ་བློ་བཏང་ན་ཡང་དགེ་བ་ག་ཚོད་ཅིག་འགྲུབ་འདུག་གཅིག་བལྟས་ན་སོ་སོ་སོ་སོ་ཞིབ་ཕྲ་བསམ་བློ་བཏང་ན་ད་ག་བསམ་བློ་བཏང་ཡོང་དུས་ངས་དགེ་བ་རོལ་ག་ལ་གང་འཚམ་ཞིག་འགྲུབ་ཡོད་བསམ་གི་རེད་དེ་སོ་སོ་སོ་ཞིབ་ཕྲ་བྱས་ནས་བསམ་བློ་བཏང་ཡོང་དུས།

ཚེ་སྔ་མ་ལ་ནི་དགེ་བ་སྔ་མ་ཚོ་ལ་ནི་དགེ་བ་དེ་འདྲ་སྒྲུབ་ཡོད་ཤས་ཆེ་སྟེ་གལ་སྲིད་སྒྲུབ་ཡོད་ན་ཡང་དགེ་བ་རླབས་ཆེན་པོ་དེ་འདྲ་ཞེ་པོ་ཅིག་སྒྲུབ་ཡོད་ཅིག་རེད་བོ་ག་རེ་ཚོད་དཔག་རེད་བོ་ཚེ་འདི་ལ་གང་ཡང་དེ་འདྲའི་བདག་རབས་དོན་ཡང་མི་འདུག་སྒྲུབ་ཡོད་མེད་ནི་ག་ཡིན་ག་ཡིན་རེད་པས་དེ་འདྲ་ངས་ཐེ་ཚོམ་རང་ང་ལ་བསྡད་ཤག་དེ་ཡིན་དུས་ད་ཚེ་སྔ་མ་ཚེ་འདི་ག་ལ་བལྟས་ན་ཡང་དགེ་བ་ནི་དཔེ་མི་སྲིད་པ་ད་ཤིན་ཏུ་ཉམ་ཆུང་བ་ང་ནི་ཞེ་དྲག་པའི་དགེ་བ་དེ་སོ་སོའི་ག་རེ་ཟེར་དགོས་རེད་གང་དགེ་བ་བསགས་པ་དེ་ལ་བལྟས་ཡོང་དུས་རྩ་དངོས་གནས་དྲང་གནས་ད་གང་བྱས་བས་ག་རེ་ཟེར་དགོས་རེད་གཏད་སོ་འདི་ཚོ་རྩ་ནས་མེད་མཁན་ཞིག་རེད་བསྡད་བཞག། ད་མི་དགེ་བའི་ངོས་ནས་བསམ་བློ་བཏང་བཞག་ན་ནི་ད་རེད་ཨ་ལི། ཚེ་སྔ་མ་ཟེར་བ་དེ་ཚོ་གཡུགས་བཞག་ཚེ་འདི་གཅིག་པོ་ལ་ཡང་ཕྲུ་གུ་ཆུང་ཆུང་ད་བསམ་བློ་ཐོང་ཚུལ་བྱས་ནས་བཟུང་ནས་ད་དེ་རིང་བར་དུ་ལ་དེ་རིང་ཕན་ཆད་ལ་ད་མི་དགེ་བའི་ལས་ཀ་ག་ཚོད་བྱས་འདུག་སོ་སོ་སྡུག་བྱས་ནས་སོ་སོས་སོ་སོ་ལ་ཞུ་དག་བཏང་ཡོང་དུས་ད་གང་བྱས། འོ་ད་གང་བྱས་ཕྲུ་གུ་ཆུང་ཆུང་ཡིན་ནས་བཟུང་ནས་གང་ལྟར་དེ་ནི། སྲོག་གཅོད་པ་ལ་རང་བཞིན་དགའ་པོ་བྱེད། བའི་ངམ་ངམ་ཤུགས་ཤུགས་བྱས་བྱས་སྲོག་གཅོད་བྱེད་ཡ་ལ་དགའ་པོ། དེའི་ནང་བཞིན་བྱས་ནས་ད་སྲོག་གཅོད་པ། རྐུན་མ་རྐུ་ཡ་རེད་རྐུན་མ་རྐུ་ཡ་ལ་སོགས་པ་དེ་འདྲ་ཞེ་པོ་ཅིག་ད་ག་རེ་ཟེར་དགོས་རེད་རང་བཞིན་གྱི། ག་རེ་ངམ་ངམ་ཤུགས་ཤུགས་བྱས་དེ་འདྲས་བྱེད་ལུས་ཀྱི་ཆ་ནས་དེ་ག་ལ་གང་འཚམ་ནི་ད་ལོག་གཡེམ་དང་དེ་ཚོའི་གྲས་དེ་གང་རུང་ལྟར་བྱ། བའི་ཚེ་འདི་རང་རང་གི་བསམ་བློ་བཏང་ན་ལུས་ཀྱི་མི་དགེ་བ་དེ་འདྲས་བྱེད། བའི་ད་ཉི་མ་རེ་རེ་ལ་ཡང་དང། དཔེ་གྲངས་མེད་རུ་བསགས་པ་དེ་འདྲས་ཆགས་ཏེ། ད་དེ་ནང་བཞིན་བྱས་ནས་ངག་གི་མི་དགེ་བ་བྱས་ན་ད་བར་ཉི་མ་གཅིག་ལ་དངོས་གནས་ང་རང་ཚོ་ཁ་ནས་ཆུ་ཐོག་གོ་རྒྱུ་མ་བྱས་ན་མ་གཏོགས་རྒྱབ་ཚད་གང་ག་ལ་ཡང་མེད་ན་ནི་ངག་འཁྱལ་ཡང་མེད་ན་ནི་ཚིག་རྩུབ་ཡང་མེད་ན་ནི་ཨོ། ག་རེ་ཟེར་བའི་སྐྱག་རྫུན་ཨོ་དེ་འདྲས་བྱས་ནས་ཡང་མེད་ན་ནི་མི་གཅིག་གཅིག་ལ་ཕན་ཚུན་དབྱེན་འཇུག་བྱས་ནས་དཀྲུག་ཤིང་རྒྱག་ཡས་དེ་འདྲས་ཅིག་མ་གཏོགས་ལྡང་གི་མེད་པ་ད་དེ་འདྲས་ནོན་ཉི་མ་རེ་རེ་ལ་ཡང་དཔེ་གྲངས་མེད་འཁོར་ལ་བསགས་བཞག་རེད་ཚེ་འདི་རྐྱང་རྐྱང། དེ་ནས་ད་ད་ཡིད་ཀྱི་ཆ་ནས་ཆ་བཞག་ན། ཧོ། མི་ལ་གནོད་པ་སྐྱེལ་བསམ་པའི་བསམ་བློ། ཧོ། བརྣབ་སེམས་བརྣབ་སེམས་ནི་ད་ག་རེ་ཟེར་དང་ཁ་ཅིག་བ་ཛར་ལ་མར་ཅིག་འགྲོ་ཡོང་དུས་ད་ནི་ཅ་ལག་གང་འཕྲད་ཅིག་མཐོང་ནས་ང་ལ་དགོས་དགོས་ང་ལ་དགོས་དགོས་བསམ་གྱི་དཔེ་དེ་དེ་འདྲའི་བསམ་བློ་རྐྱང་རྐྱང་འཁོར་བྱས། དེ་འདྲའི་དེ་དེར་ད་ལོག་ལོག་ལྟ་ཟེར་ཡས་དེ་ཚོ་ཕྲ་ག་ཡོད་ཤས་ཆེ་མ་གཏོགས་མི་དགེ་བ་བཅུ་པོ་ག་ལ་བལྟས་ན་ཡང་འོ་ད་ཚེ་འདི་ལ་ཞེ་པོ་ཅིག་བསགས་སྡོད་པ་ད་ང་རེ་ང་རང་གི་དེ་འདྲ་འདུག་བསམ་གང་ཡོད་དུ་ཆ་ཚང་གི་སེམས་ལ་དྲན་གྱི་འདུག་དེ་ཡིན་དུས་ད་ཚེ་འདི་གཅིག་པོ་ལ་ཡང་མི་དགེ་བ་བསགས་པ་ལ། ཞེ་པོ་ཅིག་བསགས་ཏེ་ཤི་དུས་རང་རང་གི་ཡང་དེ། འགྲོ་ས་ངན་སོང་ལ་མ་གཏོགས་མེད་པ་ཐག་ཆོད་ཆོད་པ་རང་རེད་ཤག་ད་དེ་ཡི་སྟེང་དུ་ཚེ་རབས་སྔ་མའི་སྐྱེ་བ་སྔ་མ་ལ་བསགས་པའི་མི་དགེ་བ་ནི་ག་ཚོད་དང་ག་ཚོད་ཡོད་ཤེས་པ་དེ་དངོས་གནས་དྲང་གནས་དཔེ་ཆེ་ཚད་རུ་བྱས་ན་རིའི་རྒྱལ་པོ་རི་རབ་ལས་ལས་ལྷག་ཙམ་ཡོད་སྲིད་ཏན་ཏན་ཡོད་ཀྱི་རེད་ངས་སྐྱེ་བ་སྔ་མ་ལ་སྐྱེ་བ་ལ་ནི་གང་བྱེད་ཐོག་མའི་མཐའ་ཡོད་པ་མ་རེད་དེ་མེད་ཚེ་དུས་ཚོད་ང་སྐྱེ་བ་མ་བླངས་ནི་མ་གཏོགས་ལེན་ཚད་གང་ག་ལ་ད་རེས་འདི་ལས།